སྤྱིར་བུ་ལོན་གཙང་འཇལ་མི་ཐུབ་པར་མ་རྩ་བརྡིབས་པ་ཡིན་ན་ཁྲིམས་འོག་ཏུ་མཇུག་འབྲས་འདྲ་མིན་ཡོད་པ་ཡིན། དེ་ཡང་ཐོག་མར་བུ་ལོན་ཆུང་ངུ་རྣམས་དུས་ཐོག་ཏུ་འཇལ་མ་ཐུབ་པར་བརྟེན་རིམ་བཞིན་མ་རྩ་བརྡིབས་པ་བྱུང་གི་ཡོད། དཔེར་ན་དངུལ་གྱི་ཉེས་ཆད་དུས་ཐོག་ཏུ་མ་སྤྲད་པ་དང་སྐྱེད་ཀ་མཐོ་བར་བརྟེན་བུ་ལོན་ཆུང་ཆུང་དེ་ལྡབ་ཀྱིས་མང་བར་འགྱུར་གྱི་ཡོད་པ་ཡིན་འདུག་དེའི་དོད་དུ་ལས་མེད་ལུས་པ་དང་ཁྱིམ་ཚང་ཁ་བྲལ་བྱུང་བ་དེ་བཞིན་ནད་ཚབས་ཆེན་ལས་མནར་བ་སོགས་བྱུང་བར་བརྟེན་བུ་ལོན་དུས་ཐོག་ཏུ་ཕྱིར་སློག་མི་ཐུབ་པ་བྱུང་གི་ཡོད། Ma'ata Solofoni ལགས་ནི་དངུལ་རྩིས་དང་འབྲེལ་བའི་ཁྲིམས་དོན་ཁང་ཞིག་གི་ཁྲིམས་རྩོད་པ་རྒན་པ་ཞིག་ཡིན།
ཁོང་མོར་ཉེ་ཆར་མ་རྩ་རྡིབ་པའི་མི་མང་པོ་ཞིག་གིས་ལམ་སྟོན་ཆེད་འབྲེལ་གཏུག་གནང་བྱུང་ཞེས་ཁོང་མོས་གསུངས་དོན། ཉེ་བའི་བདུན་ཕྲག་ཁ་ཤས་ནང་ང་ཚོར་མ་རྩ་རྡིབ་པའི་གནས་སྟངས་སྐོར་རོགས་སྐྱོར་བླང་མཁན་ཇེ་མང་དུ་འགྲོ་བཞིན་པ་ཚོར་བྱུང། ཡང Ma'ata Solofoni ལགས་ཀྱིས་མི་དེ་དག་མང་ཆེ་བས་ཁོང་ཚོར་ཁ་པར་བཏང་ནས་བུ་ལོན་སྤྲད་མི་ཐུབ་པའི་རོགས་སྐྱོར་བླང་གི་འདུག་ཞེས་ཁོང་མོས་གསུངས་དོན། ངའི་ཤེས་ཡག་ལ་མི་དེ་ཚོ་མ་རྩ་རྡིབ་འདོད་མེད་ན་ཡང་གང་ལྟར་བུ་ལོན་ལེན་མཁན་གྱིས་ཡང་ཡང་གནོན་ཤུགས་སྤྲད་པར་བརྟེན་གང་བྱེད་འདི་བྱེད་མེད་པར་ང་ཚོར་འབྲེལ་བ་བྱེད་ཀྱི་འདུག་དེ་ཡང་མི་འགའ་ཞིག་གིས་སྒོར་ལྔ་སྟོང་གི་བུ་ལོན་གཙང་འཇལ་མི་ཐུབ་པར་བརྟེན་རིམ་བཞིན་དེ་ལྡབ་ཀྱིས་གྱུར་ནས་ཧ་ལོ་བ་བྱུང་གི་ཡོད་འདུག་བུ་ལོན་རྡིབ་པ་ཡིན་ན་མི་ཚེ་གང་པོ་ཁྱེད་ཀྱི་ལོ་རྒྱུས་ནང་ནག་ཐིག་ཕོག་ངེས་རེད།

རྒྱུ་གང་ཡོད་པ་རྣམས་ཁྲིམས་ཐོག་ནས་བསྐོས་པའི་འཚོ་འཛིན་པ་ཞིག་གིས་བཙོངས་ནས་དེ་ལས་བྱུང་བའི་དངུལ་གྱིས་བུ་ལོན་འཇལ་ཐབས་བྱེད་དགོས་པ་ཡིན། དེར་བརྟེན་མ་རྩ་བརྡིབས་པ་ཡིན་ན་ཁྱེད་ཀྱི་ཁང་པ་ཡང་ཤོར་ངེས་རེད། མ་ཟད་ཁྱེད་ལ་འགུལ་སྐྱོད་ཀྱི་ཐོབ་ཐང་ཡང་དམ་བསྒྲགས་བྱེད་ངེས་རེད་ཅེས་ཡང Michael Parkinson ལགས་ཀྱིས་གསུངས་དོན། The individual will have to get permission from their trustee ཕྱིའི་རྒྱལ་ཁབ་ཁག་ལ་འགྲིམ་འགྲུལ་བྱེད་པར་འབྲེལ་ཡོད་འཚོ་འཛིན་པ་ལས་ཆོག་མཆན་ཞུ་དགོས་པ་ཡིན།

མི་སུ་ཞིག་གིས་ཀྱང་གླ་མི་ཉུང་བ་ཞིག་སྤྲད་ནས་འཚོལ་ཞིབ་བྱེད་ཐུབ་ངེས་རེད། དེ་བཞིན་ཁྱེད་རང་མ་རྩ་རྡིབ་པའི་གནས་སྟངས་དེ་བུ་ལོན་གཡར་མཁན་ཚོས་ལོ་ལྔ་རིང་སྙན་ཐོ་ནང་བཀོད་ནས་ཉར་བར་བརྟེན་དུས་ཚོད་དེའི་རིང་ཁྱེད་ལ་བུ་ལོན་གཡར་མཁན་རག་དཀའ་མོ་རེད། དེ་ཡང Australia ཡའི Reserve Bank ལ་གཞིགས་ན Australia ཡའི་མི་ཚོས Credit Card སྟེ་བུན་བྱང་གཅིག་པོའི་ཐོག་སྒོར་ཐེར་འབུམ་ལྔ་ཙམ་གྱི་བུ་ལོན་ཆད་ཡོད་པ་ཐོན་ཡོད་འདུག་ལྷག་པར་དུ་ལོ་བཅོ་བརྒྱད་ནས་གསུམ་སོ་ལྔ་བར་གྱི་ཁོངས་སུ། Afterpay། དང། Alipay། Splitit། སོགས་ཀྱི་བརྒྱུད་ཅ་དངོས་ཉོ་སྲོལ་དར་སོ་ཆེན་པོ་ཡོད་པར་བརྟེན་གཞོན་པ་མང་དག་ཅིག་གིས་རང་ཉིད་ཀྱི་དཔལ་འབྱོར་གྱི་ནུས་ཚད་ལས་བརྒལ་ནས་བུ་ལོན་ལེན་གྱི་ཡོད་ཅེས། ལོ་ན་ཉིས་རྩ་གསུམ་ཅན་གྱི་བུད་མེད། Sofia Petrovich ལགས་ཀྱིས་གསུངས་དོན། Because of the way that བུ་ལོན་ལེན་ནས་ཅ་དངོས་ཉོ་སྟངས་ང་ཚོར་ཁྱབ་བསྒྲགས་བྱེད་སྐབས་དེའི་རྒྱབ་ལྗོངས་ཀྱི་གནས་སྟངས་ང་ཚོར་བསྟན་གྱི་མེད། དེ་བས་ང་ཚོར་དངུལ་སྡེབ་སྤྲོད་མི་ཐུབ་ན་དུམ་བུ་དུམ་བུ་རིམ་བཞིན་སྤྲད་ཆོག་པ་དེ་སྟབས་བདེ་བོ་མཐོང་གི་ཡོད། དེར་བརྟེན་གཞོན་པ་མང་པོས་བུ་ལོན་ལེན་གྱི་ཡོད། དེ་བཞིན་སོ་ཧྥི་ཡ་པེ་ཏྲོ་བྷི་ཆ་ལགས་ཀྱིས་ཁོང་མོའི་གྲོགས་མོ་རྣམས་ལ་བུ་ལོན་དུས་ཐོག་ཏུ་འཇལ་མི་ཐུབ་པའི་མཇུག་འབྲས་གང་ཡོད་པའི་སྐོར་གོ་རྟོགས་གང་ཡང་ཡོད་མ་རེད་ཅེས་ཁོང་མོས་གསུངས་དོན། ངས་བྱས་ན Afterpay དང་བུན་བྱང་བེད་སྤྱོད་བྱེད་མཁན་གྱི་གཞོན་སྐྱེས་མང་པོ་ཅིག་ལ་བུ་ལོན་གཙང་འཇལ་མི་ཐུབ་པ་དང་མ་རྩ་རྡིབ་པ་སོགས་ཀྱི་སྐོར་ཤེས་རྟོགས་ཡོད་མ་རེད་བསམ་གྱི་འདུག

མིང་རྗེས་ངན་པ་ཆགས་ཀྱི་ཡོད་པ་ནི་དངོས་ཀྱི་གནས་སྟངས་ཤིག་རེད། ལྷག་པར་དུ་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་གི་མི་རྣམས་ལ་དེ་ལྟར་བྱུང་བ་ཡིན་ན། ཁ་སྐྱེངས་དགོས་པའི་གནས་སྟངས་ཤིག་བརྩིས་ནས་དགོས་འོས་ཀྱི་རོགས་སྐྱོར་དང་ལམ་སྟོན་དུས་ཐོག་ཏུ་བླང་ཐུབ་ཀྱི་མེད་པ་ཡིན། དེ་བཞིན་མ་ཏ་སོ་ལོ་ཧྥོ་ནི་ལགས་ཀྱིས་ཁོང་མོའི་སྒེར་གྱི་ཉམས་མྱོང་ལ་གཞིགས་ན། རིག་གཞུང་སྣ་མང་ཅན་གྱི་མི་མང་དག་ཅིག་ལ་བུ་ལོན་འདེད་པའི་དཀའ་ངལ་ཡོད་པས་བྱེད་ཐབས་བྲལ་བར་བརྟེན་རང་སྲོག་གཅོད་ཐབས་བྱེད་མཁན་མང་པོ་ཡོད་ཅེས་ཁོང་མོས་གསུངས་དོན། ང་རང་བཟའ་ཚང་གཅིག་དང་སྐད་ཆ་བཤད་སྐབས་ཁོང་གཉིས་ལ་བུ་ལོན་འཇལ་ཐབས་བྲལ་བར་བརྟེན་སེམས་ཁྲལ་དབང་གིས་རང་སྲོག་བཅད་པ་ལས་ཐབས་ལམ་གཞན་མི་འདུག་ལབ་ཀྱི་འདུག་དེ་ཡང National Debt Helpline ཞེས་པས་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་བུ་ལོན་དང་འབྲེལ་བའི་མཁས་པའི་ལམ་སྟོན་རིན་མེད་དུ་གནང་གི་ཡོད་པ་དང་ཁོང་ཚོར་རེས་གཟའ་ཟླ་བ་ནས་པ་སངས་བར